ང་ཆུ་ཅན། དེ་རིང་གི་ལས་རིམ་ཁག་གི་ཐོག་མར། ས་ཡོམ་བྱུང་ས་གི་བོད་ཀྱི་ས་ཁུལ་ཁག་ཏུ་རྒྱ་ནག་གཞུང་གིས་གུར་རེ་ཟུང་ཕུབ་པ་ཙམ་ལས་གཞན་རོགས་སྐྱོར་བྱས་མེད་པ་གི་གནས་ཚུལ་སོགས་གསར་འགྱུར་ཁག་དང། དེ་ནས་ས་གནས་ས་ཐོག་ནས་བཏང་བའི་གནས་ཚུལ་བཅས་ཀྱི་ནང། བོད་མིའི་ཚོང་པ་ཚུད་པའི་ཧི་མ་ལ་ཡའི་རི་རྒྱུད་ཀྱི་ཚོང་པ་དང།

ཕུབ་པ་ལས་གཞན་པའི་རོ་བཅུད་དམིགས་ས་གང་ཡང་བྱས་མེད་ཀྱང་བའི་ནང་གི་ས་ཆུ་གང་ས་ནས་མི་རྒས་དང་འཚུབ་པ། རྒས་འདེད་སོགས་ཀྱི་རྔུལ་དང་ལྕགས་སྔོ་བཅུད་རོ་བཅུད་ཕན་ཆད་ཚད་ཡོད་པས་གནས་ཀ་ཀ་ཁ་ཚང་གི་མེ་སྐོར་བའི་ནང་གི་འདྲའི་བེམ་གཉིས་ནི་འདི་ག་ཤ་རོང་རླུང་ཕྲན་ཁོང་ལ་འདྲི་རྒྱུ་གནང་ཡོད་པ་རེད། དེ་མིན་བྲིན་ཚོགས་ཆུ་རིན་ལས་ཁུངས་ཀྱིས་གཉེན་ཉེ་རང་ལ་བེད་སྤྱོད་གྲངས་འཛིན་སྤེལ་མཛད་དང་འབྲེལ་བོད་དགུ་དྲ་ཐུག

བོད་མིའི་ཚོང་པ་ཚུད་པའི་ཧི་མ་ལ་ཡའི་རི་རྒྱུད་ཀྱི་ཚོང་པ་དང་རྒྱ་གར་བའི་ཚོང་པ་སོགས་དད་ལྡན་ཆོས་ཞུ་བ་ཁྲི་ཚོ་བརྒལ་བ་ཆེད་ཕེབས་གནང་བ་དེས་བི་ཧར་མངའ་སྡེ་ཡི་ས་གནས་རྒྱ་གར་ཚོང་པ་ཚོའི་ཚོང་ལས་ལ་ཁེ་ཕན་ཆེན་པོ་བྱུང་བཞིན་འདུག། ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་དྲུག་ཙམ་ནས་གནས་མཆོག་རྡོ་རྗེ་གདན་དུ་ཟ་ཁང་གི་ཚོང་ལས་གཉེར་བཞིན་པའི་སྐུ་ཞབས་མོ་ཧ་མད་ལགས་ཀྱིས། རྒྱུན་དུ་ཚོང་ལས་དེ་ཙམ་གྱིས་ཡག་པོ་མེད་ཀྱང ྋགོང་ས་ཏཱ་ལའི་བླ་མ་མཆོག་གནས་མཆོག་འདིར་ཆིབས་བསྒྱུར་བཀའ་དྲིན་བསྐྱངས་པ་ཡིན་ན་ཁོང་གི་བྱིན་རླབས་ཐོབ་པ་ཙམ་མིན་པར་ཚོང་ལས་ལ་ཡང་ཁེ་ཕན་ཆེན་པོ་འདུག་ཅེས་དང། ྋགོང་ས་མཆོག་འདིར་བཞུགས་མེད་པའི་རིང་འདིར་ཟ་ཁང་ན་ལས་བྱེད་བཅུ་གཉིས་ཙམ་ལས་མེད་ཀྱང་ད་ལྟའི་ཆར་ལས་བྱེད་བཞི་བཅུ་ལྷག་གིས་ལས་ཀ་བྱེད་མུས་ཡིན་ཞེས་འགྲེལ་བརྗོད་གནང་བྱུང། ཡང་ཁུལ་དེར་ལམ་ཟུར་དུ་ཁ་བཏགས་དང་ཕྲེང་བ་སོགས་ཀྱི་ཚོང་ལས་གཉེར་མཁན་སྐུ་ཞབས་ཀུ་མར་ལགས་ཀྱིས། Hamara Bodh Gaya Ka Nivasi Log Bhi Bahut Khush Hai Isse། ྋགོང་ས་ཏཱ་ལའི་བླ་མ་མཆོག་ཁུལ་དེར་ཆིབས་བསྒྱུར་གནང་གཏན་འཁེལ་བའི་གཏམ་གསར་གོ་བ་དང་ང་ཚོས་ཚོང་རྫས་རྣམས་གྲ་སྒྲིག་བྱེད་ཀྱི་ཡོད། ྋགོང་ས་མཆོག་འདིར་ཕེབས་པའི་རྗེས་ལ་ང་ཚོའི་ཚོང་ལས་ཙམ་མིན་པར་སེམས་ལ་རང་བཞིན་གྱིས་བདེ་སྐྱིད་ཡོང་གི་འདུག་ཅེས་འགྲེལ་བརྗོད་གནང་བྱུང། ཡང་གནས་མཆོག་རྡོ་རྗེ་གདན་དུ་མགྲོན་ཁང་གི་ཚོང་ལས་གཉེར་བཞིན་པའི་ཨ་བྷི་ཤེག་ཀུ་མར་ལགས་ཀྱིས། Dalai Lama aane se room Hamare pura full ho jate hain. ྋགོང་ས་ཏཱ་ལའི་བླ་མ་མཆོག་འདིར་ཕེབས་པའི་རྗེས་འབྲས་སུ། ང་ཚོའི་མགྲོན་ཁང་ནང་ཁྱོན་ཁང་མིག་ཉི་ཤུ་ཡོད་པ་ཆ་ཚང་ནང་མགྲོན་པ་རྒྱུན་ཆད་མེད་པར་ཡོང་གི་འདུག་མགྲོན་ཁང་སྤྱི་ཡོངས་ཀྱི་ཚོང་ལས་ལ་ཡང་ཧ་ཅང་གི་ཕན་ཐོགས་འདུག་དུས་རྒྱུན ྋགོང་ས་མཆོག་འདིར་བཞུགས་མེད་པའི་སྐབས་ཁང་མིག་གཅིག་ལ་ཧིན་སྒོར་གཅིག་སྟོང་ཉིས་བརྒྱ་ནས་གཅིག་སྟོང་ལྔ་བརྒྱ་ཙམ་ལེན་གྱི་ཡོད་ནའང་ད་ལྟའི་ཆར་རིན་གོང་དེ་ལས་མཐོ་བ་ལེན་གྱི་ཡོད་ཅེས་འགྲེལ་བརྗོད་གནང་བྱུང། ཡང་བོད་མིའི་སྒྲིག་འཛུགས་བདེ་སྲུང་ལས་ཁུངས་ཀྱི་ལས་བྱེད་ཚེ་རིང་དར་རྒྱས་ལགས་ཀྱིས་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་ལ་གསུངས་ན། བདེ་སྲུང་ལས་ཁུངས་ཀྱི་ངོས་ནས་ད་རེའི་གསུང་ཆོས་སྐབས་གུང་ལོ་བདུན་ཅུ་མན་གྱི་དད་ལྡན་ཆོས་ཞུ་བ་རྣམས་ཐོ་འགོད་བྱས་མེད་པ་དང་འདི་ཚེས་ཉི་ཤུ་རྩ་བརྒྱད་བར་གུང་ལོ་བདུན་ཅུ་ཡན་གྱི་ཐོ་འགོད་བྱས་པའི་དད་ལྡན་ཆོས་ཞུ་བ་རྒན་རབས་ཆིག་ཁྲི་བརྒྱད་སྟོང་བརྒྱ་མེད་ཉི་ཤུ་རྩ་གཉིས་བྱུང་ཡོད་པར་གསུངས་ཤིང་གཞན་འདི་ག་རླུང་འཕྲིན་ཁང་ལ་བྱང་ཆུབ་མཆོད་རྟེན་འཛིན་སྐྱོང་ཚོགས་ཆུང་གི་ལས་བྱེད་པ་ཞིག་གིས་ད་རེའི་གསུང་ཆོས་ཞུས་མཁན་ཁྱོན་བསྡོམས་མི་གྲངས་འབུམ་གཅིག་མ་ཟིན་ཙམ་ཕེབས་ཡོད་པར་ཚོད་དཔག་གནང་གི་འདུག། ད་ལྟའི་ཆར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་གནས་མཆོག་རྡོ་རྗེ་གདན་དུ་རླབས་ཆེན་གྱི་མཛད་འཕྲིན་མུ་མཐུད་སྐྱོང་མུས་ཡིན་པའི་ཁར་འདི་ཚེས་ཉི་ཤུ་རྩ་དགུ་དང་སུམ་ཅུ་ཉིན ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་གནས་མཆོག་རྡོ་རྗེ་གདན་གྱི་དུས་དབང་གསུང་ཆོས་ར་བའི་ནང་མགོན་པོ་ཀླུ་སྒྲུབ་ཀྱིས་མཛད་པའི་ཆོས་དབྱིངས་བསྟོད་པའི་ཆོས་འབྲེལ་བཀའ་དྲིན་སྩལ་རྒྱུ་དང་ཚེས་སུམ་ཅུ་སོ་གཅིག་ཉིན་གྱི་སྔ་དྲོ་རྗེ་བཙུན་འཇམ་དཔལ་དབྱངས་ཀྱི་རྗེས་གནང་བཀའ་དྲིན་སྩལ་རྒྱུ་ཡིན་འདུག་བཞུགས་སྒར་རྡ་རམ་ས་ལ་ནས་གསར་འགོད་པ་བློ་བཟང་དགེ་ལེགས་ཡིན།

རྣོ་ཚོར་ཅན་གྱི་ས་ཁུལ་ཉེ་འགྲམ་གྱི་ཚོང་སྡེའི་གནམ་གྲུ་ནས་པར་ལེན་བྱས་པའི་དམག་མི་གི་གྲུ་གཟིངས་དང་གནམ་གྲུ་སོགས་ཀྱི་འདྲ་པར་ཕྱིར་འདོན་བྱས་པ་དེ་ནི་དམག་མི་ལ་དགའ་མོས་རྗེས་འདེད་བྱེད་མཁན་ཚོ་ལ་མཚོན་ན་དེ་ནི་རྒྱུན་གཏན་གྱི་གནས་ཚུལ་ཞིག་རེད་ལ། འདྲ་པར་དེ་རིགས་ཝེ་པོ་སོགས་སྤྱི་ཚོགས་དྲ་ལམ་དུ་སྟོང་ཕྲག་མང་པོ་སྤེལ་བཞིན་ཡོད་པ་དང་དེ་ལ་ལྟ་ཀློག་མཁན་ཚོ་ལ་ཡང་གནས་ཚུལ་མང་པོ་རག་གི་ཡོད་པ་རེད་ཅེས་བཀོད་དེ། རྒྱ་ནག་བདེ་འཇགས་ལས་ཁུངས་ཀྱི་སྐད་འཕྲིན་ཐོག་དེ་གི་གནས་ཚུལ་བཀོད་དེ་དེ་ནི་ཧ་ཅང་ཡིད་དུ་འོང་ཞེས་པ་འདྲ་པ་ཞིག་ཡིན་ཡང་དེ་ལ་གཟབ་གཟབ་གནང་རོགས་ཞེས་ཉེན་བརྡ་རྒྱ་ནག་མི་ཐོག་ཏུ་བྱས་འདུག། ཧོང་ཀོང་ལས་འགུལ་བ་གསུམ་ལ་འཇིགས་སྐུལ་དྲག་སྤྱོད་ཀྱི་ལྟ་བ་འཛིན་ནས་འབར་རྫས་བཞག་རྒྱུའི་ངན་ཇུས་འཐེན་པའི་རྒྱུ་མཚན་འོག་མི་ལོ་དྲུག་རེ་གི་བཙོན་འཇུག་གི་ཁྲིམས་ཆད་བཅད་འདུག་དབྱིན་ཇི་བྷི་བྷི་སི་གསར་ལས་ཁང་གིས་གནས་ཚུལ་གནང་གསལ་ལྟར་ན། གོང་ཞུས་ལས་འགུལ་བ་གསུམ་ཧོང་ཀོང་ནང་གི

ཕྱི་ཕྱོགས་རྒྱལ་ཁབ་མང་པོས་ཁྲིམས་ལུགས་དེ་གི་གཞུང་དང་ལྟ་བ་མི་མཐུན་མཁན་ཚོ་ལ་དྲག་གནོན་བེད་སྤྱོད་ཀྱི་ལག་ཆ་ཞིག་བྱས་ཡོད་པའི་སྐྱོན་བརྗོད་བྱས་ནའང་རྒྱ་ནག་གཞུང་གིས་ཟིང་འཁྲུག་མི་ཡོང་ཆེད་དེ་ནི་དགོས་ངེས་ཅིག་ཡིན་ཚུལ་བཅས་བཀོད་པ་རེད། དེ་ནས་དེ་རིང་གི་དམིགས་བསལ་གསར་འགྱུར་ནང་ཐའེ་ཝན་གྱི་རྒྱལ་ཡོངས་འོས་བསྡུ་ཆེན་མོ་སླེབས་པར་བདུན་ཕྲག་གཉིས་ལས་མེད་པའི་སྐབས་འདིར་རྒྱ་ནག་གིས་ཐའེ་ཝན་ལ་འཇིགས་སྐུལ་བྱེད་པའི་གནས་ཚུལ་སོགས་ཨ་ཀྲེན་ལགས་ཀྱིས་གནས་ཚུལ་འཚོལ་བསྡུ་བྱས་པ་གསན་རོགས་གནང། ཐའེ་ཝན་གྱི་འོས་བསྡུ་ཆེན་པོ་ཡི་དུས་ཚོད་སླེབས་རན་ཡོད་པའི་གི་སྐབས་འདིར་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིན་གྱིས་རྒྱ་ནག་གི་འགོ་ཁྲིད་མའོ་ཙེ་ཏུང་སྐྱེས་ནས་ལོ་ངོ་བརྒྱ་དང་སུམ་ཅུ་འཁོར་བའི་གི་མཛད་སྒོ་ཡི་ཐོག་ལ་ཐའེ་ཝན་དེ་ཉིད་རྒྱ་ནག་སྐམ་ས་ཡི་ཁོངས་སུ་ཟླ་སྒྲིལ་གཏོང་རྒྱུར་འགྱུར་བ་གཏོང་ཐབས་མེད་པ་བརྗོད་ནས་འཇིགས་སྐུལ་བྱས་ཡོད་པ་རེད། དེ་བཞིན་ཐའེ་ཝན་གྱི་རོལ་དབྱངས་ཚོགས་པ་ཞིག་ལ་ཡང་རྒྱ་ནག་གཞུང་གིས་རྒྱ་ནག་གི་འདོད་ཕྱོགས་དྲིལ་བསྒྲགས་བྱེད་དགོས་པའི་གི་ཤུགས་རྐྱེན་སྤྲོད་ཐབས་བྱེད་ཀྱི་ཡོད་པ་རེད། དེ་ཡང་ཐའེ་ཝན་གྱི་སྲིད་འཛིན་དང་གྲོས་ཚོགས་འཐུས་མི་ཡི་འོས་བསྡུ་གལ་གནད་ཆེན་པོ་དེ་བཞིན་ཕྱི་ལོ་ཉིས་སྟོང་ཉེར་བཞི་གི་ལོ་ཡི་ཕྱི་ཟླ་དང་པོ་ཡི་ཚེས་བཅུ་གསུམ་གྱི་ཉིན་མོ་རུ་མགོ་འཛུགས་བྱེད་རྒྱུ་ཡིན་པ་རེད། དུས་ཡུན་བདུན་ཕྲག་གཉིས་ལས་ལྷག་མེད་པའི་དུས་མཚམས་འདིར་ཐའེ་ཝན་གྱི Rock Band Mayday ཞེས་པའི་རོལ་དབྱངས་ཚོགས་པ་དེར་རྒྱ་ནག་གཞུང་གིས་རོལ་དབྱངས་ཚོགས་པས་རྒྱ་ནག་ལ་རྒྱབ་སྐྱོར་གྱི་དྲིལ་བསྒྲགས་བྱ་དགོས་པའི་གི་ཤུགས་རྐྱེན་བཟོ་ཐབས་ཀྱི་གནོན་ཤུགས་སྤྲོད་བཞིན་ཡོད་པ། གནད་དོན་དེ་དང་ཐད་ཀར་འབྲེལ་བ་ཡོད་པའི་གི་གནས་ཚུལ་ཡོང་ཁུངས་ཞིག་ནས་གནས་ཚུལ་ངོ་སྤྲོད་བྱས་ཡོད་པ་དང།

རྒྱ་ནག་གཞུང་གིས་སྤེལ་བའི་གསང་བའི་བྱ་སྤྱོད་རྣམས་ཐའེ་ཝན་གཞུང་གིས་ཕྱི་ཟླ་བཅུ་གཉིས་པ་ཡི་འགོ་སྟོད་དུ་མཁོ་སྒྲུབ་བྱས་པ་ཞིག་ཡིན་པ་དང། ཐའེ་ཝན་ནང་གི་མེ་ཏི་ཞེས་པའི་རོལ་དབྱངས་ཚོགས་པ་དེ་ནི་རྒྱ་ནག་སྐམ་ས་ཡི་ནང་ལ་ཧ་ཅང་གི་ལམ་ལྷོངས་ཆེ་བའི་གི་གྲས་ཤིག་ཡིན་པ་རེད། གནད་དོན་དེ་དང་འབྲེལ་བ་ཡོད་པའི་གི་ཐའེ་ཝན་གྱི་སྲུང་སྐྱོབ་དཔོན་རིགས་གཉིས་ཀྱིས་རོལ་དབྱངས་ཚོགས་པ་དེ་གིས་ཉེ་ཆར་རྒྱ་ནག་གི་ནང་ལ་འཚོགས་པའི་གི་རོལ་དབྱངས་འདུ་འཛོམས་ཤིག་གི་ཐོག་ལ་རྒྱ་ནག་གི་འདོད་ཚུལ་དྲིལ་བསྒྲགས་མ་བྱས་པའི་གི་སྐོར་སྤྱི་ཚོགས་དྲ་རྒྱ་ཡི་ཐོག་ལ་གནས་ཚུལ་ཐོན་ཡོད་པ་དང། དེའི་རྗེས་སུ་རྒྱ་ནག་གཞུང་གིས་ཐའེ་ཝན་གྱི་རོལ་དབྱངས་ཚོགས་པ་དེ་ཡི་ཚོགས་མི་ཚོར། གནོན་ཤུགས་སྤྲོད་ཐབས་ཀྱི་ཆེད་དུ། ཕྱི་ཟླ་བཅུ་གཉིས་པ་གི་ནང་ལ་རྒྱ་ནག་གི་དཔོན་རིགས་ཀྱིས་རོལ་དབྱངས་ཚོགས་པ་ཡི་ཚོགས་མི་གི་ཐོག་ལ་ཞིབ་འཇུག་བྱ་རྒྱུ་ཡིན་ལུགས་ཀྱི་གསལ་བསྒྲགས་བྱས་ཡོད་པ་རེད། ཡིན་ན་ཡང་གནད་དོན་དེ་བཞིན་ད་ལྟ་བར་དུ་ད་དུང་ཞིབ་འཇུག་བརྟག་དཔྱད་བྱེད་བཞིན་ཡོད་པ་རེད་འདུག། ཡང་ཕྱི་ཚེས་ཉི་ཤུ་རྩ་བརྒྱད་ཀྱི་ཉིན་ཨེ་ཕི་གསར་ལས་ཁང་གིས་གནས་ཚུལ་སྤེལ་བའི་ནང། རྒྱ་ནག་རྒྱལ་ཡོངས་རླུང་འཕྲིན་དང་བརྙན་འཕྲིན་ལས་ཁུངས་ནས་ཐའེ་ཝན་གྱི་མེ་ཌེ་རོལ་དབྱངས་རུ་ཚོགས་པར་ཐའེ་ཝན་རྒྱ་ནག་གི་ཆ་ཤས་ཡིན་པའི་གི་དང་ལེན་དགོས་པའི་གི་བཙན་བཀའ་བཏང་ཡོད་པ་ལ་ཐའེ་ཝན་གྱི་མེ་ཌེ་རོལ་དབྱངས་ཚོགས་སྡེ་གིས་ངོས་ལེན་མ་བྱས་པའི་གི་རྗེས་སུ་རྒྱ་ནག་གིས་མེ་ཌེ་རོལ་དབྱངས་ཚོགས་སྡེ་གིས་འཁྲབ་སྟོན་བྱེད་པའི་གི་སྐབས་སུ། སྐད་རྫུན་མ་བེད་སྤྱོད་བྱས་ཡོད་པའི་གི་ཉེས་འཛུགས་བྱས་ཡོད་སྐོར་བཀོད་ཡོད་པ་རེད། གནད་དོན་དེ་དང་འབྲེལ་བའི་གི་སྤྱི་ཚོགས་དྲ་ལམ་གི་ནང་ལ་ཐའེ་ཝན་འོས་བསྡུ་སྐོར་གི་དཔྱད་བརྗོད་གནང་མཁན་ཞིག་ནས་བརྗོད་ན། གནས་ལུགས་ཕྱི་ཚུལ་ནས་བལྟས་པ་ཡིན་ན་རྒྱ་ནག་གིས་ཐའེ་ཝན་གྱི་རོལ་དབྱངས་པ་གིས་སྐད་རྫུན་མ་སྤྱོད་ནས་འཁྲབ་སྟོན་བྱས་པའི་གི་ཉེས་འཛུགས་བྱས་པ་བརྒྱུད་ནས་ཚོགས་སྡེ་དེར་གནོན་ཤུགས་སྤྲོད་ཀྱི་ཡོད་རེད། དོན་དངོས་ཀྱི་ཐོག་གལ་སྲིད་རོལ་དབྱངས་ཚོགས་པ་དེ་གིས་རྒྱ་ནག་གཅིག་གི་བཙན་བཀའ་ལ་ངོས་ལེན་མ་བྱས་ན་མ་འོངས་པར་རྒྱ་ནག་གི་ནང་ལ་འཁྲབ་སྟོན་བྱ་ཐབས་མེད་པར་བཟོ་རྩིས་ཡོད་པ་དེ་རེད། རྒྱ་ནག་གིས་ཐབས་ཤེས་དེ་བརྒྱུད་ནས་ཐའེ་ཝན་གྱི་གཞོན་སྐྱེས་ཚོར་ཤུགས་རྐྱེན་ཐེབས་བཅུག་རྒྱུ་དང་ལྷག་པར་དུ་ལོ་ན་བཞི་བཅུ་མན་ཆད་ཀྱི་ཐའེ་ཝན་འོས་བསྡུ་ཡི་ནང་འོས་འཕེན་མི་ཚོར་ཤུགས་རྐྱེན་ཐེབས་སྲིད་པ་བསམ་གྱི་ཡོད་པ་རེད་ཅེས་བརྗོད་ཡོད་པ་རེད།

དང་པོ ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་སྐོར་གྱི་གནས་ཚུལ་ནང། ལོ་འདིའི་ནང་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་བཞུགས་སྒར་ནས་ཕྱོགས་ཕྱོགས་སུ་ཆིབས་བསྒྱུར་སྐྱོང་གནང་རྒྱུ་དེ་སྔ་དང་མ་འདྲ་བར་ཉུང་འཕྲི་གནང་ཡོད་ཀྱང་དབྱར་ཁ་རིང་རྒྱ་གར་བྱང་ཕྱོགས་ལ་དྭགས་ཁུལ་དུ་ཕལ་ཆེར་ཟླ་བ་གཅིག་ཙམ་བཞུགས་ཞག་གནང་རིང་ཆོས་ཕྱོགས་ཀྱི་མཛད་འཕྲིན་དང་མི་སྣ་ཁག་ལ་མཇལ་ཁ་སྩལ་བ་སོགས་ཀྱི་མཛད་རིམ་བྱུང་ཡོད་པ་རེད། མི་ས་ཉེ་ལམ་སྤྱི་ཟླ་བཅུ་གཉིས་ནང་བྷ་ཡའི་གནས་ཆུང་རྡོ་རྗེ་གདན་དང་དེའི་སྒང་ངེར་རྒྱ་དགའ་རྫོང་ཤ་སྒང་ཐོག་དང་སལ་དཀར་སྐྱིད་སུ་ཆི་ཇི་གི་ཆུང་འབྲས་མཛེས་ཆ་ཁག་བྱུང་ཡོད་པ་རེད། རྒྱུ་ནོར་ཀུང་སི་སྤྱང་ཀི་ཆེན་པོ་ཕྱུག་གིས་སྤྱི་ལོ་ཉིས་སྟོང་ཉེར་བཞི་རྩ་སྲུང་ཟླ་བ་བཅུ་གཉིས་ཀྱི་ཚེས་ཉེར་བཞི་རྩ་སྲུང་ཉིན་གནས་ཆུང་རྡོ་རྗེ་གདན་གྱི་རྫོང་ཆུ་ཆེ་གདན་ཆེན་མོ་གི་དགོན་སྡེ་འདི

ཚོགས་ནང་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ཚོགས་འདུ་དབུ་འབྱེད་བསྐྱངས་ཡོད་པ་རེད། དེ་ནས་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་རྒྱ་གར་བི་ཧར་མངའ་སྡེའི་ནང་གི་གནས་མཆོག་རྡོ་རྗེ་གདན་དུ་བི་ཧར་མངའ་སྡེ་གི་སྤྱི་ཁྱབ་བློན་ཆེན་ནི་ཏེཤ་ཀུ་མཱར་ལགས་ཀྱིས་མཇལ་ཁ་བཀའ་སློབ་ཞུས་ཡོད་པ་རེད་ལ། གོང་ས་མཆོག་གིས་གནས་མཆོག་རྡོ་རྗེ་གདན་གྱི་བོད་དགོན་དགའ་ལྡན་འཕེལ་རྒྱས་གླིང་དུ་རྒྱ་གར་གྱི་གནས་མཆོག་རྡོ་རྗེ་གདན་དུ་རྒྱལ་སྤྱིའི་ནང་པའི་གི་དགེ་འདུན་པ་ལྷན་ཚོགས་སུ་ཆེད་བཅར་ཞུས་མཁན་ཉི་ཧོང་དང་ལྷོ་ཀོ་རི་ཡ་སྐུ་ཚབ་ཚོགས་ཆུང་གི་དགེ་འདུན་པ་དང་མི་སྐྱ་སོགས་ལ་ཡང་མཇལ་ཁ་བསྩལ་ཡོད་པ་དང། ཡང་གནས་མཆོག་རྡོ་རྗེ་གདན་དུ་རྒྱ་རིགས་གྲྭ་བཙུན་གསར་པ་ཚོ་ལ་དགེ་ཚུལ་གྱི་སྡོམ་པ་འབོགས་སྐྱོང་མཛད་ཡོད་པ་རེད། ཡང་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་མཛད་རིམ་བསྐྱངས་པའི་ནང་ཏཱ་ལའི་བླ་མ་མཐོ་སློབ་ཀྱི་སྐབས་དང་པོ་གི་འབུམ་རམས་བསླབ་པ་མཐར་སོན་རྣམས་ལ་མཇལ་ཁ་བསྩལ་ཡོད་པ་དང་ཧི་མ་ཅལ་མངའ་སྡེ་གི་ཉེན་རྟོག་སྤྱི་ཁྱབ་པ་སྐུ་ཞབས་ཌི་ཇི་པི་སན་ཇེ་ཀུན་ཌུ་ལགས་དང། ཡང་ཡུ་རོབ་གྲོས་ཚོགས་ཀྱི་ཚོགས་གཙོ་ཟུར་པ་སྐུ་ཞབས Doctor Hans Gert Pöttering ལགས་དེ་བཞིན་ནིའུ་ཟི་ལན་ཌི་དབུ་ཁྲིད་པ་རྣམ་པ་སོགས་ལ་ཡང་མཇལ་ཁ་བསྩལ་ཡོད་པ་རེད་ལ་གཞན་ཝེད་ནམ་གྱི་ཆོས་ཞུ་བ་རྣམས་ལ་དམིགས་བསལ་མཇལ་ཁ་དང་བཀའ་སློབ་བསྩལ་བ་སོགས་ཀྱི་མཛད་འཕྲིན་བསྐྱངས་གནང་ཡོད་པ་རེད། དེ་མིན་ཡང་གོང་ས་མཆོག་གི་མ་འོངས་སྐུ་གི་ཡང་སྲིད་ངེས་པར་དུ་ཕེབས་དགོས་པར་བོད་ཀྱི་མ་འོངས་པ་མདུན་ལམ་འཚོལ་ཞིབ་ཀྱི་ཚོགས་ཞུགས་པ་ཚོ་གིས་གསོལ་འདེབས་ཞུས་ཡོད་པ་དང་ཁོང་ཚོ་ལ་གོང་ས་མཆོག་གིས་ཁོང་གི་སྐུ་གི་ཡང་སྲིད་དང་འབྲེལ་བའི་གི་ཐོག་སེམས་ཁྲལ་གནང་མི་དགོས་པར་རྒྱ་ནག་ནང་འགྱུར་བ་འགྲོ་ངེས་ཡིན་པར་བཀའ་སྩལ་ཡོད་པ་རེད། དེ་ནས་གནས་ཚུལ་གཉིས་པ་ནང་སྲིད་སྐྱོང་མཆོག་དང་བོད་མི་མང་སྤྱི་འཐུས་ལྷན་ཚོགས་དེ་བཞིན་བཙན་བྱོལ་བོད་མི་ཚོ་གི་གནས་ཚུལ་ཁག་ཅིག་ཐོན་པ་ནང། བོད་མི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་རྒྱ་གར་ནང་གི་བོད་མི་གཞིས་ཆགས་ཁག་ལ་གཟིགས་སྐོར་ཕེབས་ནས་བོད་མི་ཚོ་གི་གནས་ཚུལ་རྒྱུས་ལོན་བྱས་པ་བྱུང་འདུག་པ་ཁར། ལྷོ་ཨ་མི་རི་ཀ་རྒྱལ་ཁབ་ཆེ་ཁག་བཞི་དང་ཁེ་ན་ཌ་དང་ཨ་མི་རི་ཀ་ནང་དེ་ནས་ཡང་ཡུ་རོབ་ཀྱི་རྒྱལ་ཁབ་ཁག་ཅིག་ནང་གཞུང་འབྲེལ་འཚམས་གཟིགས་ཕེབས་ནས་རྒྱལ་ཁབ་དེ་དག་གི་གཞུང་འབྲེལ་མི་སྣ་ཁག་དང་གསར་འགྱུར་བརྒྱུད་ལམ་ཁག་གཞན་ཡང་བོད་མི་དང་བོད་དོན་རྒྱབ་སྐྱོར་བ་སོགས་དང་མཇལ་འཕྲད་ཀྱིས་བོད་དོན་གླེང་སློང་གནང་ཡོད་པ་རེད། སྐབས་བཅུ་བདུན་པ་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་གྲོས་ཚོགས་ཚོགས་དུས་དྲུག་པ་དེ་བཞིན་འདི་ལོ་སྤྱི་ཟླ་དགུ་བ་གི་ཚེས་བཅུ་དགུ་ནས་ཉི་ཤུ་རྩ་བརྒྱད་བར་ཉིན་གྲངས་དགུ་རིང་འཚོགས་རྒྱུ

རྒྱ་ནག་གཞུང་གིས་ཚུལ་ཁྲིམས་ལགས་སུ་ལོ་གཉིས་ཀྱི་ཁྲིམས་ཐག་བཅད་རྗེས་མུ་མཐུད་ནང་མི་ཉེ་འབྲེལ་ཚོ་ལ་དམ་དྲག་མཛད་ཡོད་པ་རེད། ཚུལ་ཁྲིམས་ལགས་ནི་བོད་རྒྱ་དབྱིན་གསུམ་གྱི་སྐད་ཡིག་ལ་བྱང་ཆ་ཡོད་པའི་ན་གཞོན་ཞིག་ཡིན་པ་དང་ཁོང་གིས་དེ་སྔ་བོད་དོན་དང་འབྲེལ་བ་གི་གནས་ཚུལ་དང་དབུ་མའི་ལམ་དང་འབྲེལ་བ་གི་གནས་ཚུལ་སོགས་དྲ་ལམ་དུ་བརྒྱུད་སྤེལ་མཛད་རྐྱེན་རྒྱ་ནག་གཞུང་གིས་ཁོང་ལ་དོགས་ཟོན་བྱ་ཡུལ་དུ་བྱས་པ་རེད། རྩོམ་པ་པོ་དྷི་ལྷ་ལྡན་ལགས་རྒྱ་ནག་གི་བཙོན་ཁང་དུ་ལོ་བཞི་བཙོན་འཇུག་རྗེས་གློད་བཀྲོལ་ཐོབ་ཡོད་པ་རེད།

མདོ་སྨད་རྔ་བ་རྫོང་ནང་དྲག་ཆར་གྱི་རྐྱེན་གྱིས་ལོ་རྒྱུས་ལྡན་པ་ཀིརྟི་མ་དགོན་དང་པོ་ཀ་ལ་རིའི་བཀྲ་ཤིས་ལྷུན་གྲུབ་གླིང་ལ་གོད་ཆག་བྱུང་འདུག་བོད་ནང་གི་རྭ་རྒྱ་དགོན་གྲོང་གཉིས་ནང་སྤྲིན་པ་གས་འཐོར་སོགས་ཀྱི་རྐྱེན་གྱིས་ཆུ་ལོག་བྱུང་སྟེ་རྒྱུ་ནོར་ལ་གོད་ཆག་བྱུང་ཡོད་པ་རེད། རྒྱ་ནག་གཞུང་གིས་དཀར་མཛེས་ཁུལ་ཁོངས་ཀྱི་གཞུང་གི་སློབ་གྲྭ་ཁག་ནང་བོད་ཀྱི་སྐད་ཡིག་སློབ་ཁྲིད་མེད་པ་བཟོ་བཞིན་པ་དང་བོད་ནང་གི་བོད་མི་ཞིག་གིས་བོད་ཀྱི་སྤྱི་ཚོགས་དང་སློབ་གསོ་ནི་སེམས་གཏད་མེད་པའི་གནས་སུ་ལྷུང་བཞིན་པ་བརྗོད་ཡོད་པ་རེད།

ད་རུང་སུ་མཚན་ཡོད་ཡོད་ཅིང་ཁོང་ལ་རྒྱ་ནག་གི་སློབ་གྲྭ་ཆེ་ཁག་ནང་མྱ་ངན་གྱི་མཛད་སྒོ་དང་དྲ་ལམ་དུ་བརྗོད་ཚིག་སྤེལ་བ་སོགས་ལ་རྒྱ་ནག་གཞུང་གིས་སྟངས་འཛིན་བཀག་སྡོམ་བྱས་ཡོད་པ་རེད། དེ་སྔ་རྒྱ་ནག་གི་ཕྱི་སྲིད་བློན་ཆེན་ཆིན་ཀང་ཨ་རི་ནང་གཞུང་ཚབ་ཀྱི་ལས་ཀ་བྱེད་བཞིན་པའི་སྐབས་ཀྱི་དོན་རྐྱེན་བྱེད་དུ་འབྲེལ་ནས་གནས་དབྱུང་གཏོང་བའི་གནས་ཚུལ་ཐོན་པ་རེད། ད་ནི་དེ་རིང་ང་ཚོ་གནས་ཚུལ་ལྔ་པ་ནང་ལ་ཡ་རྒྱལ་སྤྱིའི་ཚོགས་སྡེ་ཁག་གིས་བོད་ཀྱི་ཐད་ལ་སྲིད་བྱུས་འཛིན་ཚུལ་སོགས་དང་འབྲེལ་བ་གི་གནས་ཚུལ་སྙན་སྒྲོན་ཞུ་གི་ཡིན། སྤྱི་ཟླ་བཅུ་གཅིག་ནང་བོད་རྒྱ་དཀའ་རྙོག་སེལ་བ་ལ་སྐུལ་འདེད་གཏོང་བའི་ཁྲིམས་འཆར་ཨང་ལྔ་བརྒྱ་སུམ་ཅུ་སོ་གསུམ་བསྒྱུར་བཅོས་གནང་བ་ཁག་ལ་ཨ་མི་རི་ཀ་གྲོས་ཚོགས་ཀྱི་ཕྱི་འབྲེལ་ལས་དོན་ཚོགས་ཆུང་གིས་སྤྱི་མོས་ཀྱིས་རྒྱབ་སྐྱོར་གནང་བ་དང་ཆབས་ཅིག་རྒྱབ་གཉེར་གནང་ཡོད་པ་རེད། ཅེག་སྤྱི་མཐུན་རྒྱལ་ཁབ་ཀྱི་རྒྱལ་ས Prague དུ་ཡུལ་དེའི་ཕྱི་སྲིད་ལས་ཁུངས་ཀྱི་གོ་སྒྲིག་འོག། རྒྱལ་སྤྱིའི་ཆོས་དད་རང་དབང་དང་ཡིད་ཆེས་མཐུན་སྒྲིལ་ལྷན་ཚོགས་ཐེངས་བཞི་པ་འཚོགས་བཞིན་པ་དང་བསྟུན་ཨ་རིའི་བོད་དོན་དམིགས་བསལ་འབྲེལ་མཐུད་པ་ལྕམ་ཨུ་ཟི་ར་ཟེ་ཡ་ལགས་ཆེད་བཅར་གྱིས་གཏམ་བཤད་གནང་སྐབས་རྒྱ་ནག་གཞུང་གིས་བོད་ནང་གི་ཆོས་དད་རང་དབང་རྡོག་རོལ་གཏོང་བཞིན་པ་ལ་སྐྱོན་བརྗོད་གནང་ཡོད་པ་རེད། རྒྱ་ནག་རྒྱལ་ས་པེ་ཅིན་དུ་ཡོད་པའི་ཨ་མི་རི་ཀ་གཞུང་ཚབ་ཆེན་མོ Nicholas Burns མཆོག་གིས་རྒྱལ་སྤྱིའི་འགྲོ་བ་མིའི་ཐོབ་ཐང་གི་ཉིན་མོ་ལ་རྒྱ་ནག་གཞུང་གིས་བོད་དང་ཤིན་ཅང་ཧོང་ཀོང་བཅས་ཀྱི་འགྲོ་བ་མིའི་ཐོབ་ཐང་ལ་རྩིས་མེད་རྡོག་རོལ་གཏོང་བར་སྐྱོན་བརྗོད་གནང་ཞིང། བོད་མིའི་ཐུན་མོང་མ་ཡིན་པའི་རིག་གཞུང་དང་སྐད་ཡིག་མི་རིགས་ཀྱི་ངོ་བོ་རྩ་མེད་བཟོ་བའི་ཐབས་བྱུས་སྤེལ་བཞིན་པ་ལ་སྐྱོན་བརྗོད་གནང་ཡོད་པ་རེད། ཨ་མི་རི་ཀ་དང་རྒྱ་ནག་གི་སྲིད་འཛིན་རྣམ་གཉིས་མཇལ་འཕྲད་སྐབས་སྲིད་འཛིན་ཇའོ་བྷའེ་ཏན་གྱིས་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིན་ལ་རྒྱ་ནག་གཞུང་གི་དབང་བསྒྱུར་འོག་ཡོད་པའི་བོད་དང་གྲངས་ཉུང་མི་རིགས་ཀྱི་ས་ཁུལ་ཁག་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་ཐད་བློ་འཚབ་ཡོད་པ་བརྗོད་པ་རེད།